གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད།
ད་ལྟ་འགྲོ་བཞིན་པའི Aged Care Royal Commission དེས་རྒན་གསོ་ལྟ་སྐྱོང་གི་གནད་དོན་དེ་བསྐྱར་ཞིབ་གནང་བའི་བརྒྱུད་ཨོ་སི་ཁྲུ་ལི་ཡའི་རྒྱལ་ཡོངས་སུ་སྲོལ་རྒྱུན་གྱི་རྒན་གསོ་ལྟ་སྐྱོང་ཁང་ཁག་ཏུ་ཡིད་སྐྱོ་བའི་གནས་ཚུལ་མང་པོ་ཐོན་ཡོད་འདུག།

རྒན་རྒོན་ལྟ་སྐྱོང་གི་གནད་དོན་ཐད་བསྐྱར་ཞིབ་ལྷན་ཚོགས་ལ་ཞུ་གཏུག་སྟོང་ཕྲག་མང་པོ་འབྱོར་བ་ལ་ལྟར་ན། ཨོ་སི་ཀྲི་ལི་ཡའི་ནང་རྒན་རྒོན་ལྟ་སྐྱོང་ཚད་དང་ལྡན་པ་ཞིག་མེད་པ་གསལ་པོ་རེད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།
རྒན་རྒོན་ལྟ་སྐྱོང་ཚད་ལྡན་བྱེད་པར་ང་ཚོར་འགོག་རྐྱེན་འདྲ་མིན་འཕྲད་བཞིན་ཡོད། ལྷག་པར་དུ་དེང་དུས་ཀྱི་རྒན་གསོ་ཁང་ནང་རྒན་རྒོན་གཟུགས་པོ་གང་ལས་སྐྱོ་བ་དང་དབང་པོ་སྐྱོན་ཚབས་ཆེ་བ་བྱུང་གི་ཡོད་དུས་ལས་བྱེད་དང་དངུལ་གྱི་མཐུན་འགྱུར་འདང་ངེས་མེད་པའི་འགོག་རྐྱེན་འཕྲད་ཀྱི་ཡོད། དེ་བཞིན་རྒན་གསོ་ཁང་སྟངས་འཛིན་གནང་མཁན་རྣམས་ཀྱིས་གཞུང་ལས་རོགས་དངུལ་མཐུན་སྦྱོར་འདང་ངེས་མེད་ཚུལ་གྱི་སྐྱོན་བརྗོད་མང་པོ་བྱེད་ཀྱི་ཡོད་འདུག་རྒན་རྒོན་ལྟ་སྐྱོང་མཁན་རྣམས་ལ་ཆ་སྙོམས་གླ་ཕོགས་ཆུ་ཚོད་རེར་སྒོར་ཉི་ཤུ་ནས་ཉི་ཤུ་རྩ་ལྔ་བར་ལས་ཐོབ་ཀྱི་མེད་པར་བརྟེན་དེར་ཡོད་པའི་རྒན་རྒོན་ཡོངས་དང་ལྷག་པར་དུ་ལྟ་སྐྱོང་མང་བ་དགོས་མཁན་རྣམས་ལ་ཚད་ལྡན་གྱི་ལྟ་སྐྱོང་གནང་ཐུབ་ཀྱི་མེད་པ་ཡིན་འདུག Gloria Guo ལགས་ཀྱི་མ་ཕཱ་རུ་ཆོ་ཝིན་ལགས་ཁོང་སྔར་མོ་རི་ཤེས་ལུང་པའི་ནང་གྲགས་ཅན་གྱི་གཞས་མ་ཞིག་ཡིན་པ་དང་རིམ་བཞིན་ལུས་པོའི་གནས་སྟངས་སྐྱོ་བོ་ཆགས་པ་ཡིན་འདུག་ཡང Gloria ལགས་ཀྱིས་གསུང་དོན། ངའི་ཨ་མ་རྒན་གསོ་ཁང་ཐོག་མར་བསྐྱོད་སྐབས་མོ་རང་གོམ་པ་རྒྱག་ཐུབ་ཀྱི་ཡོད་རེད། ཡིན་ནས་ཟླ་བ་གཅིག་གི་ནང་ཚུད་ལ་གནས་སྟངས་ཧ་ཅང་ཞན་རུ་ཕྱིན་ནས་ངའི་ཨ་མ་གོམ་པ་རྒྱག་མི་ཐུབ་པ་ཆགས་སོང། དེ་ནི་རྒན་གསོ་ཁང་དེའི་ནང་ངའི་ཨ་མ་ལགས་ལ་ཕར་ཚུར་གོམ་པ་རྒྱག་རྒྱུའི་གོ་སྐབས་མ་སྤྲད་པར་ཉལ་ཁྲིའི་སྟེང་རང་བཞག་ནས་དེར་ཁ་ལག་སྤྲད་ཀྱི་འདུག་ངས་འབྲེལ་ཡོད་ལས་བྱེད་ལ་སྐད་ཆ་བཤད་སྐབས་ཁོང་ཚོར་ལས་བྱེད་འདང་ངེས་མེད་པའི་དཀའ་ངལ་འདུག་ཞེས་ང་ལ་དགོངས་དག་ལབ་སོང། ཨོ་སི་ཀྲི་ལི་ཡའི་ནང་གཞུང་གིས་མཐུན་སྦྱོར་གནང་བའི་རྒན་གསོ་ཁང་ཕྱེད་ཀ་ལས་མང་བའི་ནང་དྲན་ཤེས་ཉམས་པའི་རྒན་རྒོན་ལྟ་སྐྱོང་གནང་གི་ཡོད་འདུག་འོན་ཀྱང་ལས་བྱེད་བརྒྱ་ཆ་བདུན་ཅུ་ཙམ་ལ་དྲན་ཤེས་ཉམས་པའི་ནད་གཞིའི་སྐོར་ཤེས་ཡོན་གོ་རྟོགས་དང་ནད་པར་ལྟ་སྐྱོང་བྱེད་ཚུལ་གྱི་སྦྱོང་བརྡར་གང་ཡང་མེད་པ་ཡིན་འདུག། དེ་ནི་སེམས་སྐྱོ་བའི་གནས་སྟངས་ཤིག་རེད། ཡིན་ནས་སོ་སོའི་ཕ་མ་གཉིས་རྒན་གསོ་ཁང་ལ་མ་བཅུག་བར་མི་མང་ཆེ་བས་གནད་དོན་དེའི་ཐད་སེམས་ཁུར་བྱེད་ཀྱི་མེད། སྤྱིར་རྒན་གསོ་ལྟ་སྐྱོང་ཁང་མང་ཆེ་བའི་ནང་ལས་བྱེད་འདང་ངེས་མེད་པ་དང་ཆ་རྐྱེན་ཞན་པའི་གནས་སྟངས་ཤིག་ཡོངས་གྲགས་ཡིན་འདུག་འོན་ཀྱང་རྒན་རྒོན་ལྟ་སྐྱོང་ཐད་ཉམས་མྱོང་ལྡན་པའི་བུད་མེད་ན་ཐ་ཤ་ཆད་ཝིག་ལགས་ཀྱིས་ཁོང་མོའི་ཨ་མའི་མ་འོངས་མདུན་ལམ་སྐོར་སེམས་ཁུར་ཇེ་ཆེར་བསྐྱེད་ནས་སྤྱི་ཚོགས་ཀྱི་འཚོ་བ་དང་ལྡན་པའི་རྒན་རྒོན་ལྟ་སྐྱོང་ཁང་ཡོད་པའི་གྲོང་པ་ཆུང་ཆུང་ཞིག་འཛུགས་སྐྲུན་གནང་ཡོད་འདུག།

དེ་ཡང Gloria Guo ལགས་ཀྱིས་ཁོང་མོའི་མ Parut Chauvin ལོ་བཞིའི་རིང་ལྟ་སྐྱོང་གནང་ཡོད་པ་དང་དེ་རྗེས་ཁོང་མོས་མ་རྒན་རྒོན་ལྟ་སྐྱོང་བྱེད་སའི་གྲོང་སྡེ་ཆུང་ཆུང་དེའི་ནང་བསྐྱོད་ནས་ད་བར་མུ་མཐུད་དེར་བཞག་ཡོད་པ་ཡིན་འདུག་ཁོང་མོས་གསུངས་དོན། Mom went into a
ངའི་ཨམ་ལགས་དེར་བདུན་ཕྲག་འགའ་ཤས་བཞག་ནས་ལྟ་ཚོད་བྱེད་སྐབས། ངའི་ཨ་མའི་འཕྲོད་བསྟེན་དང་བདེ་འཇགས་ཡར་རྒྱས་འགྲོ་བ་གསལ་བོ་མཐོང་བྱུང། ཁོང་གི་ཨམ་ལགས་དྲན་ཤེས་ཉམས་པར་བརྟེན་དབྱིན་སྐད་རྒྱག་སྟངས་ཀྱང་བརྗེད་པ་ཡིན་འདུག་དེར་བརྟེན་གོ་ལགས་ཀྱིས་ཁོང་མོའི་ཨ་མར་བཀའ་མོལ་གནང་ཐུབ་ཆེད་ཕ་རན་སིའི་སྐད་ཤེས་མཁན་གྱི་ལས་བྱེད་ཞིག་རག་འདོད་གནང་ཡོད་འདུག་ཡང་ཁོང་མོས་མུ་མཐུད་གསུངས་དོན།
ངས་བསམ་བློ་ཡག་པོ་བཏང་སྐབས་ཡིན་གཅིག་ངའི་ཨམ་ལགས་ལ་ཕ་རན་སིའི་སྐད་ཤེས་མཁན་ཞིག་གིས་ལྟ་རྟོག་བྱེད་དགོས་པ་མཐོང་མ་བྱུང། སྐད་ཡིག་ལས་གལ་ཆེ་བ་དེ་ངའི་ཨམ་ལགས་ལ་བྱམས་སྐྱོང་ཐོབ་རྒྱུ་དེ་རེད་འདུག་ཡང་གོ་ལགས་ཀྱིས་གྲོང་སྡེ་ཆུང་ཆུང་དེར་རྒས་གསོ་ཁང་གཞན་དང་མི་འདྲ་བར་ཁོར་ཡུག་ཧ་ཅང་བཟང་པོ་ཡོད་ཚུལ་འགྲེལ་བརྗོད་གནང་དོན། ང་རང་ཨམ་ལགས་ཐུག་པར་ག་དུས་འགྲོ་ཡང་དེར་ཡོད་པའི་ལས་བྱེད་རྣམས་ཀྱིས་རྒན་རྒོན་ལ་ལྟ་སྐྱོང་ཡག་པོ་བྱེད་པ་མ་ཟད། རྐང་དུས་ཚོད་བཏོན་ནས་ཁོང་ཚོ་དང་སྐད་ཆ་བཤད་ནས་སྤྲོ་སྣང་ལྡན་པའི་ཁོར་ཡུག་ཞིག་ཡོད་པ་མཐོང་བྱུང། Natasha Chadwick ལགས་ཀྱིས་རྒན་གསོ་ཁང་དེར་ཞི་ལྷོད་ཀྱི་ཁོར་ཡུག་བསྐྲུན་ཡོད་པ་དང་ལས་བྱེད་གླ་སྐབས་བཟང་སྤྱོད་གཙོ་བོར་འཛིན་གྱི་ཡོད་ཅེས་ཁོང་མོས་གསུངས་དོན།
ང
ཚོས་ལས་བྱེད་བསྡུ་རུབ་ཞིབ་ཚ་པོ་བྱེད་ཀྱི་ཡོད་པ་མ་ཟད་བཟང་སྤྱོད་ལྡན་པའི་མི་གླ་ཐབས་བྱེད་ཀྱི་ཡོད། ང་ཚོའི་སར་ལས་ཀ་བྱེད་པར་ཁྱེད་ལ་ཡིན་གཅིག་ལག་འཁྱེར་མཐོ་བོ་དགོས་པ་མེད། འོན་ཀྱང་ཁྱེད་ལ་བཟང་སྤྱོད་དང་ཀུན་སློང་བཟང་པོ་ངེས་པར་དུ་དགོས། དེ་ལྟར་ཡོད་ན་ལས་གནས་སུ་ཁྱེད་ལ་དགོས་ཡོད་སྦྱོང་བརྡར་དང་སློབ་སྦྱོང་ཆ་ཚང་ང་ཚོས་སྤྲད་ཀྱི་ཡོད། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད། བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འབྲུ་ཡིག་ཆུ་འགོ་འགོ་ཡང་མཐུན་རྐྱེན་བསྐྲུན་གྱི་ཡོད། ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ཡིན།